རྒྱུན་ཆགས་རྗེས་འབྲེལ་ཡིན་པས་ཁྱབ་མ་ཁྱབ་ཁྱབ་ཡོད་ན། ཅིག་འདོད་པའི་སྡུག་བསྔལ་ཆོས་བཟོད་ཀྱི་ཚོགས་པ་ན་ཡོད་ད་འདུག་གི་སྡུག་བསྔལ་ཆོས་བཟོད་འདི་མཐོང་ལམ་སྐད་ཅིག་དང་པོ་དེ་རེད་པ། འདོད་པའི་སྡུག་བསྔལ་ཆོས་བཟོད་ཀྱི་ཚོགས་པ་ན་ཡོད་པའི་རྣམ་པར་ག་ས་ཟག་མེད་ཀྱི་སྡོམ་པ་འདི། ཅིག་ཁྱད་ཆོས་བཞི་ལྡན་ཡིན་མེད་དེ་རྒྱུན་ཆགས་རྗེས་འབྲེལ་ཡིན་མེད་དེ། རིགས་རྒྱུན་སྔ་ཕྱི་ལ་བྱེད་མི་བྱེད་ད་རིགས་རྒྱུན་སྔ་མ་ཡོད་མེད་ད་རིགས་རྒྱུན་སྔ་མ་ཡོད་མ་རེད་པ། མེད་པ་འདི་དང་ན་འོ་ལེགས་རེད་ཁྱེད་རང་ཚོ། ཁ་མིན་ན་ཁ་མིན་ན་བའི་ར་བའི་ཁ་དུ་ལེགས་རེད། ཨ་འདི་ག་ཟེར་ན་སྡུག་བསྔལ་ལ་ཆོས་ཤེས་པ་མ་གཏོགས་པའི་འདུས་བྱས་ནི་སྡུག་བསྔལ་ལ་ཆོས་ཤེས་པ་མ་གཏོགས་པའི་འདུས་བྱས་ནི་འདུས་བྱས་རྣམས་ནི་རྒྱུ་མཐུན་ལས་མ་བྱུང་བ་གང་ཡང་མེད་དོ་ལབ་བཤད་རེད་ད་སྡུག་བསྔལ་ལ་ཆོས་ཤེས་པ་མ་གཏོགས་པའི་ཚིག་འདི་འདི་ག་ཟེར་ན་སྡུག་བསྔལ་ཆོས་ཤེས་འདོད་པའི་སྡུག་བསྔལ་ཆོས་ཤེས་ལྟ་བུ་ལ་ཨ་ནི་ཅི་ག་ན་རིགས་མཐུན་གྱི་རྒྱུ་མེད་ག་ཟེར་ན་རིགས་འདྲའི་རྒྱུ་མེད་ལབ་བཤད་རེད་དེ་མ་གཏོགས་པའི་འདུས་བྱས་ཐམས་ཅད་རིགས་མཐུན་རྒྱུ་ལས་སྐྱེ་གི་རེད་ཟེར་བའི་ཚིག་འདི་ག་རེ་རེད་འདོད་པའི་ག་ཟེར་ན་ཆོས་ཤེས་པ་མ་གཏོགས་པའི་ཨ་འདུས་བྱས་ནི་རྒྱུ་མཐུན་ལས་མ་བྱུང་བ་གང་ཡང་མེད་དོ་དེ་གཏམ་རྒྱུ་ལུང་ཡོད་ན་མེད་ན་འདི་ལ་བལྟ། ཟག་མེད་སྐད་ཅིག་དང་པོར་ག་རེ་རེད། རིགས་མཐུན་གྱི་རྒྱུ་ཡོད་པ་མ་རེད་རྒྱུ་མཐུན་གྱི་རྒྱུ་ཡོད་པ་མ་རེད་རིགས་འདྲའི་རྒྱུ་ཡོད་པ་མ་ཟེར་ཤེས་བྱེད་ཡོད་ན་མེད་ན་འདི་ལ་བལྟ། ཡང་དེ་བཞིན་དུ་གཅིག་དང་པོར་བརྟག་གོ་རིགས་རྒྱུན་སྔ་ཕྱི་དང་བཅས་པ་ཡིན་མ་བྱས་པ་རེད་རིགས་རྒྱུན་སྔ་མ་དང་བཅས་པ་ཡོད་མ་རེད་ཕྱི་མ་དང་བཅས་པ་དེ་ཙམ་ཡིན་ན་ཟེར་ན་ག་ས་ང་ཚོས་དེ་འདི་བཏང་ཡིན་པ་འདི་ཕ་ལོ་གཅིག་བཏང་རྒྱུ་ཡིན་ས་རེད་དེ་བཅས། ད་ཡིན་ན་དེ་འདྲའི་ད་ཅི་སྡུག་བསྔལ་མཐོང་ལམ་སྡུག་བསྔལ་ཆོས་བཟོད་འདིའི་ཚོགས་པ་ན་ཡོད་པའི་ཟག་མེད་ཀྱི་སྡོམ་པ་དེ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཡིན་པ་དེ་དེ་ནི་ཟག་མེད་སྡོམ་པ་ཡོད་པར་ཐལ་འོ་ན་ཟག་མེད་ཡེ་ཤེས་ཡིན་ན་ཁྱོད་ཀྱི་ཚོགས་པ་ན་ཟག་མེད་ཀྱི་སྡོམ་པ་ཡིན་པས་ཁྱབ་མིན་དེ་གང་ཕྱི་ཡིན་པ་ཁྱབ་ཟེར་ན་ག་ཟེར་ན་གཟུགས་མེད་རྟེན་ཅན་གྱི་ཨཱ་ནི་འཕགས་པའི་རྒྱུད་ཀྱི་སྒོམ་ལམ་བར་ཆད་མེད་ལམ་ཆོས་ཅན་ཁྱོད་ཀྱི་ཚོགས་པ་ན་ཟག་མེད་ཀྱི་སྡོམ་པ་ཡོད་པར་ཐལ་ཁྱོད་ག་རེ་ཡིན་པའི་ཕྱིར་ཨཱ་ནི་ཅིག་ཟག་མེད་ཡེ་ཤེས་ཡིན་པའི་ཕྱིར། ད་དེའི་ཚོགས་པ་ན་ཟག་མེད་ཀྱི་སྡོམ་པ་ཡོད་ན་ཨཱ་ནི་ག་རེ་རེད། ཨོ་དེ་འདྲ་བས་ད་ཅིག་གཟུགས་མེད་རྟེན་ཅན་གྱི་འཕགས་པ་སྒོམ་ལམ་པ་དེའི་རྒྱུད་ཀྱི་སྒོམ་ལམ་བར་ཆད་མེད་ལམ་དེ་ཆོས་ཅན་ད་ག་རེ་ཡིན་པར་ཐལ་ཕུང་པོ་ལྔ་པ་ཅན་ཡིན་པར་ཐལ་ག་རེ་ཡིན་པའི་ཕྱིར། ད་ཕུང་པོ་ལྔ་པ་ཅན་ཡིན་པར་ཐལ་འོ་ད་ཕུང་པོ་ལྔ་པ་ཅན་ཡིན་པ་ད་ལ་འོ་ད། རྟགས་མ་གོས་པའི་ཕུང་པོ་ལྔ་པ་ཅན་ཡིན་པར་ཐལ་ཡིན་པར་ཐལ་གཟུགས་ཀྱི་ཕུང་པོ་འདུ་བ་དང་བཞི་མཐའ་ནི་གོ་འཇོའི་མོ་གོར་ཕུང་པོ་བཞི་པ་ཅན་ཡིན་པས་ཁྱབ་རེད་པ་ཟག་མེད་ཅན་ཕུང་པོ་བཞི་པ་ཅན་ཡིན་པས་ཁྱབ་ད་ཕུང་པོ་ལྔ་པ་ཅན་ཡིན་པས་ཁྱབ་པ་ཡོད་མ་རེད་གཟུགས་མེད་གང་ཟག་རྒྱུད་ཀྱི་ཟག་མེད་དུ་ག་རེ་ཕུང་པོ་ལྔ་པ་ཅན་མ་རེད་གསུངས་སོང་དེ་མེད་དུས་འོ་ན་ད་དེ་འདྲའི་གཟུགས་མེད་རྟེན་ཅན་གྱི་འཕགས་པ་སྒོམ་ལམ་པའི་རྒྱུད་ཀྱི་སྒོམ་ལམ་བར་ཆད་མེད་ལམ་ཆོས་ཅན་ཁྱོད་ཕུང་པོ་ལྔ་པ་ཅན་ཡིན་པར་ཐལ། ཕུང་པོ་ལྔ་པ་ཅན་ཡིན་ན་གཟུགས་མེད་རྟེན་ཅན་གང་ཟག་གི་རྒྱུད་ལ་ཨ་ནི་ཅིག་དོན་དམ་པའི་ཆོས་མངོན་པ་དེ་ལ་ཕུང་པོ་ལྔ་པ་ཅན་ཡོད་པར་ཐལ། མེད་པར་ཐལ་གཟུགས་མེད་རྟེན་ཅན་གང་ཟག་རྒྱུད་ཀྱི་ཨ་ནི་འོ་ལགས་སོ། དོན་དམ་པའི་ཆོས་མངོན་པ་ཡིན་ན་ཕུང་པོ་བཞི་པ་ཅན་ཁོ་ན་ཡིན་པས་ཁྱབ་པའི་ཕྱིར་ཁྱབ་པར་ཐལ་མཆིམས་མཛོད་ན་གང་ཟག་ཕྱིན་ས་སོ། ལམ་ཕྱི་མ་གཉིས་ནི། འོ་ལགས་སོ། གཟུགས་མེད་དང་པོ་གསུམ་ལ་བརྟེན་ན་ནི་ཕུང་པོ་བཞི་པ་ཅན་ཁོ་ན་ཡིན་ཏེ་དེ་ན་གང་ཟག་གཟུགས་ཀྱི་ཕུང་པོ་མེད་པའི་ཕྱིར། མཆིམས་མཛོད་གང་ཟག་ཕྱིན་ས་རེད་བ། གང་ཟེར་ན་དོན་དམ་པའི་ཆོས་མངོན་པའི་སྐབས་སུ་ཕྱིན་ས་སོ། དུས་སུ་རེད།

ཅིའི་ཕྱིར་ཟེར་ཅིའི་ཕྱིར་ཡིན་པར་ཐལ་དེ་འདྲའི་ད་ཅིག། འོ་ལགས་སོ། གཟུགས་མེད་སས་བསྡུས་ཡིན་པར་ཐལ་དེ་འདྲའི་འོ་ད་ཅིག་གོ། གཟུགས་ཁམས་རྟེན་ཅན་གྱི་འཕགས་པ་སྒོམ་ལམ་པའི་རྒྱུད་ཀྱི་སྒོམ་ལམ་བར་ཆད་མེད་ལམ་གྱི་སོ་མ་ཡོད་པའི་ཟག་མེད་ཀྱི་སྡོམ་པ་དེ་གཟུགས་མེད་གང་ཟག་རྒྱུད་ཀྱི་ཟག་མེད་ཀྱི་སྡོམ་པ་ཡིན་པའི་ཕྱིར། མ་ཁྱབ་ཟེ། ཁྱོད་ཟག་མེད་ཁྱོད། འོ་ལགས་སོ། ཟག་མེད་ཀྱི་སྡོམ་པ་དེ། འོ་ལགས་སོ། ཨང་ཅིག། གཟུགས་མེད་རྟེན་ཅན་གང་ཟག་དེའི་རྒྱུད་ཀྱི་དེ་ཡིན་པ་ལ་དེ་འདྲའི་རྒྱུར་གྱུར་གྱི་འབྱུང་བ་ཆེན་པོ་དེ་གཟུགས་མེད་ཀྱི་སས་བསྡུས་ཡིན་པས་མ་ཁྱབ་པར་ཐལ། ཁྱབ་པར་ཐལ་ཟག་མེད་ཀྱི་སྡོམ་པ་དེ་རང་ཉིད་གང་དུ་སྐྱེ་བའི། རང་གི་རང་ཉིད་གང་དུ་སྐྱེ། རང་གི་རྒྱུར་གྱུར་པའི་ག་ས་ན་འབྱུང་བ་ཆེན་པོ་དེ་རང་ཉིད་གང་དུ་སྐྱེས་པའི་ས་དེས་བསྡུས་དགོས་པ་མ་ཡིན་པར་ཐལ། དེ་ཡིན་པ་ན་ག་རེ། མཛོད་གནས་བཞི་པ་ལས། ཟག་བཅས་ལུས་དང་རང་ཟག་བཅས་ལུས་དང། ངག་གི་ལས་རང་གི་འབྱུང་བ་དག་རྒྱུར་བྱས་ཟག་མེད་གང་དུ་སྐྱེས་པ་ཡི། ད་འདི་ག་རེ་ཟེར་ན་མཛོད་རྩ་བ་ཁོ་རང་འདི་རེད་པ། ད་ང་ཚོ་མཆིམས་མཛོད་ཁོ་རང་ལུང་འདི་ག་ས་ན་ལབ་རྒྱུ་ན་མེད་ཟེར། ད་མཛོད་རྩ་བ་ཁོ་རང་འདི་ཅེས་མཛོད་རྩ་བ་ཚིགས་བཅད་དེ་ག་རེ་ན་རྒྱས་བཤད་ལས་མཆིམས་མཛོད་ནང་ཚུར་རྒྱས་བཤད་རེད་བ།

མཛོད་གནས་བཞི་པ་དང་མཆིམས་མཛོད་ནང་ག་རེ་གསུངས་རེད། ཟག་མེད་ཀྱི་ལུས་ངག་གི་ལས་ནི་རྟེན་དབང་བཙན་པས་སྡོམ་པ་འདི་གང་དུ་སྐྱེས་པའི་ས་པ་དེའི་འབྱུང་བ་དག་ཡིན་ནོ། ཟག་མེད་གང་དུ་སྐྱེས་པ་ཡི་ཟེ་འདི་རེད་པ། ཟག་མེད་ཀྱི་ལུས་ངག་གི་ལས་ནི་རྟེན་དབང་བཙན་པས་སྡོམ་པ་འདི་སྡོམ་པ་འདི་གང་དུ་སྐྱེས་པའི་ས་པ་དེའི་འབྱུང་བ་དག་ཡིན་ནོ། ཟག་མེད་གང་དུ། སྐྱེས་པ་ཡི་ཟེ་ཨོ་དེ་རེད། རྟེན་དབང་བཙན་པ་རེད། རྟེན་དབང་བཙན་པ་ཡིན་ཙང་དེ་འདྲའི་ད་ཅིག་སྡོམ་པ་དེ་གང་དུ་སྐྱེས་པའི་ཨན་ཅིག་རང་གི་རྒྱུར་གྱུར་པའི་འབྱུང་བ་དེ་སྡོམ་པ་དེ་གང་དུ་སྐྱེས་པའི་ས་དེའི་འབྱུང་བ་ལས་སྐྱེ་དགོས་རེད་ས་དེའི་སས་བསྡུས་ཀྱི་འབྱུང་བ་ལས་སྐྱེས་རེད་གསུངས་རེད། རྟེན་དབང་བཙན་པ་ཨིན་ཙང། ཟག་བཅས་ཀྱི་ལུས་ངག་ལས་དེ་རྟེན་དབང་བཙན་པ་མ་རེད། ཡིན་གཅིག་མིན་གཅིག་ཨ་ཅིག་ས་དེའི་འབྱུང་བ་ཅིག་དགོས་མ་རེད་ཟག་མེད་ཀྱི་ད་ཅིག་གི་སྡོམ་པ་འདི་ག་རེ་ཟེར་ན་རྟེན་དབང་བཙན་པ་ཡིན་ཙང་རང་ཉིད་རྟེན་གང་གི་གང་ཟག་རྒྱུད་ལ་ཡོད་པ་ཡིན་ན་རང་གི་རྒྱུར་གྱུར་འབྱུང་བ་དེ་དེ་འདྲའི་རྟེན་དེའི་ས་དེས་བསྡུས་དགོས་རེད་གསུངས་ད་ཟག་མེད་གང་ཟག་བཅས་ལུས་དང་ཟག་མེད་གང་དུ་སྐྱེས་པ་ཡི་ཚིག་འགྲེལ་འདི་རྒྱས་བཤད་འདུག་ག། རྟེན་དབང་བཙན་པས་སྡོམ་པ་འདི་གང་དུ་སྐྱེས་པའི་ས་པ།

ཡིན་པར་ཐལ་རང་ཉིད་གཟུགས་མེད་རྟེན་ཅན་གང་ཟག་རྒྱུད་ཀྱི་ཟག་མེད་ཀྱི་སྡོམ་པ་ཡིན་པའི་ཕྱིར། ཁྱབ་པ་ཡོད་ཨ་ཟག་མེད་དེ་དང་དེས་རྟེན་དབང་བཙན་པ་ཡིན་ཙང་རང་གི་རྒྱུར་གྱུར་པའི་འབྱུང་བ་ཆེན་པོ་དེ་རང་ཉིད་རྟེན་གང་དུ་གཏོགས་པའི་ས་དེའི་འབྱུང་བ་ཆེན་པོ་རྒྱུར་བྱས་པ་ལ་གོ་བའི་ཕྱིར་ཡང་དེ་ཚིག་འཁོར་གསལ་པོ་ཞིག་འདུག་ཨ། ད་འདི་ཀ་ལས་ཁག་པོ་ཡོད་རེད་ཁ་ཅིག་གིས་དེ། དང་པོ་ཐོབ་པའི་རྟེན་དེ་ལ་གོ་དགོས་རེད།

འཕགས་པའི། གཟུགས་ཁམས་དང་གཟུགས་མེད་རྟེན་ལ་མཐོང་ལམ་གསར་ཐོབ་མེད་ཟེར་དགོས་རེད་པ། ཟེར་འདུག་པ། དེ་མེད་ཡིན་དུས་ཀ་ན་ཟག་མེད་དང་པོ་དེ་འདོད་པས་དེ་ལ་མཐོ་བས་ན་དེ་འདྲའི་ཟག་མེད་དང་པོ་དེ་འདོད་པའི་རྟེན་ལ་ཐོབ་པས་ན་དེའི་རྒྱུར་གྱུར་པའི་འབྱུང་བ་ཆེན་པོ་དེ་ག་རེ་རེད། ཨ་འདོད་པའི་སས་བསྡུས་རེད་ཁམས་དེའི་སས་བསྡུས་ཡིན་དགོས་ཟེར་སྐད་ཆ་རེད། ཅི་ལྟར་འདོད་འདོད་རེད། འོ་ད་དེ་འདྲའི། ད་བའི་གཟུགས་མེད་རྟེན་ཅན་འཕགས་པ་སྒོམ་ལམ་པའི་རྒྱུད་སྒོམ་ལམ་བར་ཆད་མེད་ལམ་ལྟ་བུ་ཆ་བཞག་ན། ད་རང་གི་ཟག་མེད་དང་པོ་སྐྱེ་བའི་རྟེན་དེ་ག་རེ།

ད་ག་ས་ང་ཚོ་འཕགས་པ་ངོ་ཡོང་རྒྱུར་ཁྱེད་རང་ཚོ་སྡོམ་པ་ལྡན་གྱི་རེད་འདེང་མ་འདང་ག་ར་སེམས་ལྡན་གྱི་རེད་འདེང་མ་སོང་མང་པོ་ཞིག་ལབ་བསྡད་རེད་བ་འདི་འདྲ་བོ་ཞིག་ད་ཕར་ཚུར་འགྲོ་རྒྱུ་རེད། ཡ་འདི་ཞིག་ད་འདི་ཞིག་རེད་ཟེར་རེད་ད་ང་ཚོ་དུས་ཀྱི་ཁྱད་པར་ག་དུར་དེ་ཡིས་བྱས་ཤེ་ན་ག་ས་ང་འདི་ལྷག་བསྡད་འདུག་བ། ཡ་ད་ཡིན་ན་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཡིན་ན་དུས་ཀྱི་ཁྱད་པར་ཨང་ཅིག་དུས་ཀྱི་ཁྱད་པར་ཚང་བས་ཁྱབ་ཐལ་ཟེར། རྣམ་པར་རིག་བྱེད་མ་ག་ས་གཟུགས་ཡིན་ན་དུས་ཀྱི་ཁྱད་པར།

ཨང་ག་རེ་གཡེང་བ་དང་སེམས་མེད་ཀྱི་གནས་སྐབས་སུ་ཡོད་ཆོག་གི་རེད་ལབ་ད། དེ་ཡིན་ཙང་ག་རེ་ཟེར་ན། མ་གཡེང་བ་དང་ག་ས། གཡེང་བ་དང་སེམས་མེད་ཀྱི་གནས་སྐབས་སུ་ཡོད་མ་ཟད་མ་གཡེང་བ་དང་སེམས་བཅས་ཀྱི་གནས་སྐབས་སུ་ཡོད་ཟེར་ཁོ་རེ་རེ་བརྗོད་ནས་གོ་གི་རེད་ཁོ་རེ། འོ་འདུག་ཟེར་ལབ་རེད་པ། དེ་རེད་པ། འོ་ཡ། ད་དེ་ཡིན་ན་ག་ཟེར་ན། འོ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཡིན་ན་ཟེར་ཁྱོད་ཀྱིས་རིག་བྱེད་བརྗོད་འདི་ད་བར་ལབ་གོ་ད།

རིག་བྱེད་སེམས་བཅས་ཁོ་ནར་འབྱུང་ཟེར་ད། ད་རིག་བྱེད་དེ་ག་རེ་ཚང་བ་མ་རེད་དུས་ཀྱི་ཁྱད་པར་ཚང་གི་མ་རེད་ལབ་རེད་གོ་སེ། རྣམ་པར་རིག་བྱེད་དེ་དུས་ཀྱི་ཁྱད་པར་ཚང་གི་མ་རེད་མ་ཚང་སྟེ། ཁོ་ག་རེ་ཟེར་ན། མ་གཡེང་བ་ག་ས་གཡེང་བ་དང་སེམས་མེད་ཀྱི་གནས་སྐབས་སུ་མེད་པའི་ཕྱིར་ཏེ་ཁོ་ག་རེ་ཡིན་པའི་ཕྱིར་སེམས་བཅས་ཁོ་ན་ལ་འབྱུང་བའི་ཕྱིར། སྡོམ་ལ་ཟེར། ཨ། རང་སོང་ཁྱེད་རང་དེ་གང་ཡིན་གཅིག་པུ་རེད་འདུག་བརྒྱ་དང་བཅུ་མའི་མདུན་ན་འདུག་བ།

རིག་བྱེད་དེ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཆགས་ཀྱི་མ་རེད་ག་རེ་དུས་ཀྱི་ཁྱད་པར་ཚང་གི་མི་འདུག་མ་ཚང་བའི་རྒྱུ་མཚན་ག་ཟེར་ན་དུས་ཀྱི་ཁྱད་པར་དེ་ཨ་ནི་ག་ཟེར་ན། གཡེང་བ་དང་སེམས་མེད་ཀྱི་གནས་སྐབས་སུ་ཡོད་པ་ཙམ་དུ་མ་ཟད་མ་གཡེང་བ་དང་སེམས་བཅས་ཀྱི་གནས་སྐབས་སུ་ཡོད་ཟེར་རོ་ཡང་སྒྲས་བསྡུ་རྒྱུ་དེ་རེད་བ། ཇི་ལྟར་རིག་བྱེད་དེ་ག་ཟེར་ན། མ་གཡེང་བ་གཡེང་བ་དང་སེམས་མེད་ཀྱི་གནས་སྐབས་སུ་མི་འདུག། ཇི་ལྟར་རིག་བྱེད་ཆགས་ཀྱི་མ་རེད་ག་རེ་བྱས་ཟེར་ན་ཁོ་ག་རེ་སེམས་བཅས་ཁོ་ན་ལ་འབྱུང་གི་འདུག་ད་འདི་རྒྱབ་རེད་བ། སྡོམ་འདི། གོ་སོང། ཅི་ལ་འདི་ག་རེ་ཟེར་ན། རིག་བྱེད་དེ་ག་ས་རིག་བྱེད་རིག་བྱེད་རིག་བྱེད་དེ་ག་རེ་ཆགས་ཀྱི་མ་རེད་རིག་བྱེད་མ་ཡིན་པ་ཆགས་ཀྱི་མི་འདུག་ག་རེ་ཟེར་དུས་ཀྱི་ཁྱད་པར་ཚང་གི་མི་འདུག་དུས་ཀྱི་ཁྱད་པར་ག་རེ་ཚང་བ་ཟེར་ན། གཡེང་བ་དང་སེམས་མེད་ཀྱི་གནས་སྐབས་སུ་ཡོད་པ་ཙམ་མ་གཡེང་བ་དང་སེམས་བཅས་ཀྱི་གནས་སྐབས་སུ་ཡོད་ཟེར་གྱི་རེད་བ་ཡང་སྒྲའི་དོན་འདི་རེད་བ། ཁོ་ག་རེ་ཟེར་ན། གཡེང་བ་དང་སེམས་མེད་ཀྱི་གནས་སྐབས་སུ་མི་འདུག་མེད་དེ་ཁོ་ག་རེ་ཟེར་ན། མ་གཡེང་བ་དང་སེམས་བཅས་ག་ས་སེམས་བཅས་ཁོ་ནའི་རྗེས་སུ་བྱུང་བ་ཡིན་པའི་ཕྱིར་ཨོ་དེ་རེད། མ་གཡེང་སེམས་བཅས་ཡང་སྒྲས་བསྡུས་རིག་བྱེད་སེམས་བཅས་ཁོ་ནར་འབྱུང་ཞེས་གསུངས་པའི་ཕྱིར།

ད་རིགས་འདྲའི་རྒྱུན་བར་སྦྱར་བ། སྦྱར་བ། ཆ་བཞག་ན་སོ་ཐར་གྱི་སྡོམ་པ། སྐད་ཅིག་དང་པོའི་དུས་སུ་སོ་ཐར་སྡོམ་པ་ཐོབ། སྐད་ཅིག་གཉིས་པའི་དུས་སུ་སོ་ཐར་སྡོམ་པ། གཏོང་འགྲོ་མཁན་གྱི་དེ་འདྲའི་སོ་ཐར་སྡོམ་པ་བརྗོད་ཡོད་མེད་ཅེ་ན། དེ་ཡོད་ཆོག་གོ། སྐད་ཅིག་དང་པོའི་སོ་ཐར་སྡོམ་པ་ཞུས། སྐད་ཅིག་གཉིས་པའི་དེ་ལ་ཁོ་རྐྱེན་ཡོང་ཤིན་ཏུ་ཉུང་དེ་ཡོད། དེ་སྡོམ་པ་གཏོང་འགྲོ་འདུག་བ།

རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཡིན་པའི་ཕྱིར། རེད་བ། དེ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་འདི་ཆོས་ཅན། ཁྱོད་ཀྱི་རིགས་རྒྱུན་དེ། འོ་ལགས་སོ། གཡེང་བ་དང་སེམས་མེད་པ་དང། འོ་ལགས་སོ་མ་གཡེང་བ་དང་སེམས་བཅས་གཉིས་ཀའི་རྒྱུ་ཡོད་པར་ཐལ། མེད་པར་ཐལ་ཁྱོད་ཀྱི་རིགས་རྒྱུན་དེ། འོ་ལགས་སོ། སེམས་མེད་ཀྱི་གནས་སྐབས་སུ་མེད་པའི་ཕྱིར་ཡང། ད་འགོག་སྙོམས་བྱ་ཡ་མི་འདུག་ག་གི་སེམས་མེད་གནས་སྐབས་བཤད་ན་འགོག་སྙོམས་མི་འདུག་བྱ་ས་ཡོད་བ་མ་རེད། སྐད་ཅིག་གཉིས་པ་ལ་བཏང་བ་མེད་ར། སྐད་ཅིག་གཉིས་པ་ལ་ཁོ་ཤི་འགྲོ་གི་རེད་བ། ཤི་དུས་སྡོམ་པ་གཏོང་ཚར་རེད་བ། ཨ་ལ་ལ་བྱ་ས་རང་ཡོད་མ་རེད་ད། མི་འདུག་ག་འོ་དེ་འདྲའི་སོ་ཐར་གྱི་སྡོམ་པ་དེ་ཁྱོད་ཀྱི་རིགས་རྒྱུན་དེ། འོ་ལགས་སོ་གཡེང་བ་དང་སེམས་མེད་ཀྱི་གནས་སྐབས་སུ་ཡོད་པ་ཙམ་དུ་མ་ཟད་མ་གཡེང་བ་དང་སེམས་བཅས་ཀྱི་གནས་སྐབས་སུ་ཡོད་པར་ཐལ། མེད་པར་ཐལ་ཁྱོད་ཀྱི་རིགས་རྒྱུན་ཕྱི་མ་དེ། འོ་ལགས་སེམས་མེད་ཀྱི་གནས་སྐབས་སུ་མེད་པའི་ཕྱིར། མེད་པར་ཐལ་ཁྱོད་ཀྱི་རིགས་རྒྱུན་ཕྱི་མ་དེ་སྐད་ཅིག་གཉིས་པ་ནི་འགག་འགྲོ་བར་འགག། དེའི་ཚེ་ཁོ་ཤི་འགྲོ་བ་རེད་ཤི་བ་དེའི་ཚེ་ནི་ཁོ་སེམས་དང་བཅས་པ་རེད་མ་གཏོགས་སེམས་མེད་མ་རེད་པ་གལ་སྲིད་སྡོམ་པ་ཡོད་པའི་དབང་དུ་བཏང་ནས་ཤི་དུས་དུས་སེམས་སྡོམ་པ་གཏོང་འགྲོ་བ་རེད་བ་སོ་ཐར་སྡོམ་པ་དེ་ག་རེ་རེད། ཨཱ་ནི། གི་འདིར། ཇི་སྲིད་འཚོའི་མཐའ་ཅན་རེད་བ། ཁོ་ཇི་སྲིད་འཚོ་བ་ཟེར་དུས་བར་ཚེ་འདི་འཚོ་བ་བར་དུ་མ་སོང་ཚེ་འདི། གཅིག། ལུས་སེམས་རྟེན་བརྟེན་པའི་འབྲེལ་བ་གཅིག་ཁོ་སྟོང་འགྲོ་བ་དང་པོ་ཀུན་སློང་ཡང་དེ་ཙམ་མ་འདུག་ཡོད་མ་རེད་བ། དེ་མེད་པའི་དུས་ང་ལ་ད་དེ་འདྲའི་ཆོས་ཞུ་ནས་འདུག་ཨ། སྐད་ཅིག་དང་པོར་སོ་ཐར་སྡོམ་པ་ཐོབ་སྐད་ཅིག་གཉིས་པ་ལ་སོ་ཐར་སྡོམ་པ་གཏོང་འགྲོ་མཁན་གྱི་དེ་འདྲའི་གང་ཟག་དེའི་རྒྱུད་ཀྱི་སྐད་ཅིག་དང་པོ་ནས་གང་སོ་ཐར་སྡོམ་པ་ཆོས་ཅན། ཁྱོད་ཀྱི་རིགས་རྒྱུན་དེ། ཨཱ། གཡེང་བ་དང་སེམས་མེད་པ་དང་མ་གཡེང་བ་སེམས་བཅས་ཀྱི་གནས་སྐབས་སུ་ཡོད་པར་ཐལ་དེ་ཕྱིར་ཨཱ་མ་གཡེང་བ་དང་སེམས་བསྐྱེད། གཡེང་བ་དང་སེམས་མེད་ཀྱི་གནས་སྐབས་སུ་ཡོད་པ་དེ་སེམས་མེད་གནས་སྐབས་སུ་ཡོད་པར་ཐལ་ཁྱོད་ཀྱི་རིགས་རྒྱུན་རྒྱུད་ལ་ལྡན་པའི་སེམས་མེད་གང་ཟག་ཅིག་ཡོད་པར་ཐལ་ཟེར། ད་རིགས་རྒྱུན་སྔ་མ་ནི་བཞག་ཡ་ཡོད་མ་སྐད་ཅིག་དང་པོ་ཐོབ་པ་རང་རེད་བ། རིགས་རྒྱུན་ཕྱི་མ་ནི་སེམས་མེད་གང་ཟག་རྒྱུད་ལ་བཞག་ཡ་ཡོད་མ་རེད་རིགས་རྒྱུན་ཕྱི་མ་ནི་སྐད་ཅིག་གཉིས་པ་ནི་འགག་འགྲོ་གི་འདུག་བ། ད་གང་ཡང་འདུག་བ་ག་རེ་རེད། གཡེང་བ་དང། སེམས་མེད་ཀྱི་གནས་སྐབས་སུ་མི་འདུག་བ་ད་དེ་ཆོས་ཁྱོད་ཀྱི་རིགས་རྒྱུན་དེ་ཁྱོད་རང། འོ་ལགས་སོ་གཡེང་བ་དང་སེམས་མེད་དང་མ་གཡེང་བ་སེམས་བཅས་གནས་སྐབས་སུ་མེད་ཁྱོད་ཀྱི་རིགས་རྒྱུན་དེ། མ་གཡེང་བ་དང་གཡེང་བ་དང་སེམས་མེད་ཀྱི་གནས་སྐབས་སུ་ཡོད་པ་ཙམ་དུ་མ་ཟད་མ་གཡེང་བ་སེམས་བཅས་གནས་སྐབས་སུ་ཡོད་པ་དེ་མ་ཡིན་པར་ཐལ།

དེ་ཡོད་མ་རེད་བ་དགོངས་པར་དེའི་སྔ་རོལ་དུ་ད་དཔེར་ཅིག་སྡོམ་པ་ལེན་དུས་ཀུན་སློང་གི་དཔེར་ཅིག་གནས་སྐབས་སུ་ཡང་ཁོའི་རྒྱུད་ལ་ཨན་ཅིག་དེ་དང་རིགས་འདྲ་བའི་ད་གཅིག་གི་དཔེར་ཅིག་སོ་ཐར་ལུས་ངག་གི་སྤོང་བ་བདུན་སྤོང་གི་སྡོམ་པ་ཅིག་ཡོད་རེད་བ་དཔེར་ན། དེ་ཁོ་སོ་ཐར་གྱི་སྡོམ་པ་མ་བླངས་པའི་སྔ་རོལ་དུ་ཁོའི་རྒྱུད་ལ་ག་རེ་བ་དུ་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་འདུག་བ། ལུས་ངག་གི་ད་མི་དགེ་ལུས་ངག་གི་མི་དགེ་བ་བདུན་སྤོང་བའི་སྡོམ་པ་ཅིག་འདུག་བ། ལུས་ངག་གི་མི་དགེ་བ་སྤོང་བའི་སྡོམ་པ་འདི་དེའི་དཔེར་ཅིག་སོ་ཐར་སྡོམ་པ་དེའི་རིགས་རྒྱུན་སྔ་མ་བཞག་ན་འགྲིག་གི་རེད་བ། ཁོ་རིགས་འདྲ་བ་ཆགས་ཀྱི་འདུག་བ། གཉིས་ཀ་ག་རེ་ཟེར་ན་སྤོང་བདུན་འཁོར་བཅས་རེད་བ། གཅིག་སོ་ཐར་སྡོམ་པ་ཆགས་ཀྱི་ཡོད་གཅིག་སོ་ཐར་སྡོམ་པ་ཆགས་ཀྱི་མ་རེད་གཅིག་སོ་ཐར་སྡོམ་པ་རེད་གཅིག་སོ་ཐར་མ་རེད་བ། ཁྱིམ་པའི་རྒྱུད་ལ་ག་རེ་བ་རེད་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་འདུག་བ་སོ་ཐར་སྡོམ་པ་ཡོད་ནི་ངེས་པ་ཡོད་མ་རེད་བ་སོ་ཐར་སྡོམ་པ་ཁྱིམ་པ་བ་ཞིག་གི་དགེ་བསྙེན་དང་དེ་འདྲའི་གང་ཡང་མ་ཡིན་པའི་རྒྱུད་ལ་མི་དགེ་བཅུ་སྤོང་ཚུལ་ཁྲིམས་ཡང་ཡོད་འདུག་བ་ཡིན་ན་སོ་ཐར་སྡོམ་པ་ཡོད་ས་མ་རེད་བ། རིགས་ཀྱི་རྒྱུན་ཡོད་རེད་ཟེར་བ་རེད་དེ་མེད་ན་དང་ག་རེ། སྡུག་བསྔལ་ཆོས་བཟོད་པའི་སྐད་ཅིག་དང་པོ་མ་གཏོགས་པའི་འདུས་བྱས་ནི་རྒྱུ་མཐུན་ལས་བྱུང་བ་རྒྱུ་མཐུན་ལས་མ་བྱུང་བ་གང་ཡང་མེད་ཟེར་དེ་ཅིག་གནོད་ཀྱི་འདུག་བ། ད་འདི་ནམ་ཡང་སྒྲ་ལ་རིགས་ཀྱི་རྒྱུན་ཡོད་པ་རིགས་པ་གཅིག་པུ་དྲངས་དགོས་ལུང་གཅིག་པུ་དྲངས་དགོས་རེད་སྡུག་བསྔལ་ཆོས་བཟོད་པའི་སྐད་ཅིག་དང་པོ་དེ་ལ་རིགས་མཐུན་གྱི་རྒྱུ་ཡོད་མ་དེ་མ་གཏོགས་པའི་འདུས་བྱས་ཐམས་ཅད་རིགས་མཐུན་གྱི་རྒྱུ་ལས་བྱུང་བ་འབྱུང་དགོས་རེད་ཟེར་ལབ་བཤད་པ་ད་སོ་ཐར་སྡོམ་པ་དེ་ཡིན་ཡིན་རེད་སྐད་ཅིག་དང་པོ་ད་འདི་ལབ་ས་མི་འདུག་ད་འདི་འགྲོ་ས་མི་འདུག་ཡ་ད་གང་དང་ཡ་འདི་ཅིག་ལབ་ད་ར།

འགྲེལ་པའི་ལུང་དྲངས་ཤིང་འགྲེལ་པར་གཟིགས། ཡང་འགྲེལ་པར་འདུག་པ་སྐད་ཅིག་མ་སྟེ་ཞེས་པའི་འགྲེལ་པར་སྡུག་བསྔལ་ལ་ཆོས་བཟོད་པས་ཆོས་ལ། སྡུག་བསྔལ་ལ་ཆོས་ལ་ཆོས་ཤེས་པའི་བཟོད་པའི་ཚོགས་པའི་སྐད་ཅིག་དང་པོ་མ་གཏོགས་པའི་འདུས་བྱས་གཞན་ནི་རྒྱུ་མཐུན་ལས། མ་བྱུང་བ་འགའ་ཡང་མེད་དོ་ལྟ་ཚུལ་གཙོ་ག་ཟེར་ན་འགྲེལ་པའི་ལུང་རང་འགྲེལ་ལུང་ཚུལ་དྲངས་ཤིང་འདུག་པ། རང་བཙན། འགལ་ཟླས། ནང་གི་ལྔ་ལ་རྒྱུ་མཐུན་ལས་བྱུང་བ་ཡོད་ན་འབྱུང་བ་གཉིས་ཁོ་ནར་མི་འཐད་ལ། དེ་མེད་ན་ནི་ཐ་མ། ཐ་མ་གསུམ། སྐད་ཅིག་མ་སྟེ་ཞེས་པའི་འགྲེལ་པར། ཨ་ནི་ག་རེ། སྡུག་བསྔལ་ལ་ཆོས་ཤེས་པའི་བཟོད་པའི་ཚོགས་ཀྱི་སྐད་ཅིག་དང་པོ་མ་གཏོགས་པའི་འདུས་བྱས་གཞན་ནི་རྒྱུ་མཐུན་ལས་མ་བྱུང་བ་འགའ་ཡང་མེད་དོ། ད་སྡུག་བསྔལ་ཆོས་བཟོད་ཀྱི་ཚོགས་པ་ན་ཡོད་པའི་བདག་ཅིག་སྡུག་བསྔལ་ཆོས་བཟོད་ཀྱི་སྐད་ཅིག་དང་པོ་ཞིག་འདུག་པ། སྐད་ཅིག་དང་པོ་དེ་རྒྱུ་མཐུན་གྱི་རྒྱུ་ལས་མ་བྱུང་བ་རེད་དེ་མ་གཏོགས་པའི་འདུས་བྱས་ཐམས་ཅད་རྒྱུ་མཐུན་ལས་འབྱུང་གི་རེད་སྐད་ཆ་དེ་རེད་པ། ར་བཟན། དགེ་སློང་ར་བཟན། དེའི་འོག་དེའི་ཡིག་ཕྲེང་གསུམ་པོ་དེ་འདུག་ཨ། ཨ། ཁྱོད་དེ་ཁོལ་མི་ཁོལ་དེ་བརྟག་བསྡད་དེ་སོ་སོ་དེ་བརྟག་མ་ཡབ་ཅིག་དེ། སོ་སོ་རང་མགོ་མ་ཐོས་མི་ལ་བས་ཅིག་ཅག་ཅིག་འདུག་ཨ། འོ་དེ་རེད་ད་དེ་ལུང་མང་པོ་དྲངས་ཀྱི་རེད། ད་ཡང་ཅིག་འདི་ཚིག་ཟིན་ཧ་གོ་འདོད་ན་ཧ་གོ་སོང་ཚིག་ཟིན་དེ་ལྟར་ང་ཚོ་གོང་བུ་ག་རེ་འགྲེལ་པ་ནས་སུ་ཚོད་འདོད་པོ་རེད་བ། སྡུག་བསྔལ་ལ་ཆོས་བཟོད་སྐད་ཅིག་དང་པོ་ཟེར་དུས་སྡུག་བསྔལ་ཆོས་བཟོད་ད་ཟངས་ལང་ཟག་མེད་སྐད་ཅིག་དང་པོ་དེ་རེད་བ། ཟག་མེད་སྐད་ཅིག་དང་པོ་དེ་མ་གཏོགས་པའི་འདུས་བྱས་གཞན་ནི་འདུས་བྱས་ཐམས་ཅད་ཟེར་སྐད་ཆ་རེད་བ། འདུས་བྱས་གཞན་ནི་རྒྱུ་མཐུན་ལས། མ་བྱུང་བ་འགའ་ཡང་མེད་དོ་ཟེར་དུས་རྒྱུ་མཐུན་ལས་འབྱུང་གི་རེད་སོ་དེ་མ་ཡོང་དེ་མ་གཏོགས་པའི་འདུས་བྱས་ཐམས་ཅད་ག་རེ་རེད། རྒྱུ་མཐུན་ལས་འབྱུང་གི་རེད་སྐད་ཆ་རེད་བ། ད་རྒྱུ་མཐུན་ཟེར་ཏེ་སྐབས་འདི་ག་རེ་རིགས་འདྲའི་རྒྱུན་གོ་རྒྱུ་རེད་བ། ད་སྒྲ་ལ་རིགས་འདྲའི་རྒྱུན་ཡོད་བ་ད་ཟག་མེད་སྐད་ཅིག་དང་པོ་མ་གཏོགས་པའི་འདུས་བྱས་ཡིན་པའི་ཕྱིར།

ཨ་ནི་གསུང་ཆོས་ཡོད་ཙང་དཔེ་ཁྲིད་མེད་ཨ་གུ་ཚོ་ཕྱེད་ཀ་རྒྱ་ལོ་སོ་སོས་དཔེ་ཁྲིད་ག་རེ་ནང་འགྲོ་དགོས་ན་ཟེར་དགོས་ན། ཨ་དཔེ་ཁྲིད་རང་མེད་པ་བྱེད་དགོས་ན་ད་ནི་ཧ་གསལ་པོ་མི་འདུག་དགེ་སྐོས་ག་རེ་གསུང་དགོས་ན་གཙོ་བོ་དགེ་སྐོས་ཐག་གཅོད་ཀྱི་རེད་བ། ཁྲིམས་ཀྱི་བདག་པོ་ཁྲིམས་བདག་ཁྲིམས་བདག་བྱེད་ཀྱི་རེད་བ། ཧ་གོ་མ་སོང་གལ་སྲིད་ཡང་དཔེ་ཁྲིད་ཞོགས་ཀྱི་དཔེ་ཁྲིད་ཚུགས་ཆོག་པོ་ཨོང་དུ་བཏང་བས་ན། ཚུགས་ཆོག་ཟེར་མི་འདུག་ད་ཚུགས་དགོས་རེད་ལབ་བས་ན། ཚུགས་ད་བྱེད་ཡ་ཡིན།